རླུང་འཕྲིན་གསན་པར་དགའ་བསུ་གྲངས་མེད་ཞུ། དེ་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་རྡ་སྟེང་བོད་ཁྱིམ་གྱི་ལོ་ངོ་ཧྲིལ་པོ་དྲུག་ཅུ་རེ་གཉིས་ཟིན་པའི་གླིང་ཁ་ལ་སྔར་རྒྱུན་གྱི་ཁང་ཚན་དབར་ལ་ཁང་ཚན་རེ་རེ་ནས་ལྷ་གཞུང་ཆུ་ཚོད་ཕྱེད་ཀའི་རིང་ལ་འཁྲབ་སྲོལ་དང་མི་གཅིག་པ། དེ་སྔ་ལས་སློབ་ཟུང་དུ་འབྲེལ་བའི་ལྷ་གཞུང་གཟིགས་འབུལ་སོགས་འབུལ་ལམ་ཞུས་འདུག་པས་དེ་དག་དང་མི་འདྲ་བར། འདི་ལོ། སློབ་ཕྲུག་རྐྱང་པས་གླིང་གའི་ཉིན་གཉིས་པར་ལྷ་གཞུང། སྣང་ས་འོད་འབུམ་རྡ་སྟེང་སློབ་གྲྭའི་སིལ་བུ་རྩེད་ཐང་དུ་ཉིན་ཁྱོངས་གཟིགས་འབུལ་ཞུ་ཐུབ་པ་བྱུང་འདུག་དགའ་བསུ་དཔག་མེད་ཞུ། གཟིགས་མོ་བ་ལྷན་རྒྱས་ལ་ཞུ་ཡ་ཞིག་ལ་ལྷ་གཞུང་གཞུང་ཆ་ཚང་ཉིན་ཁྱོངས་ཡོང་བ་ཞིག་ཞུ་ཡ་དེ་ལས་སླ་པོ་རྩ་བ་ནས་མ་རེད། གལ་ཏེ་ལས་སླ་པོ་ཡོད་ཚེ་ལྷ་མོའི་ཚོགས་པ་མང་པོ་ཡོད་དགོས་པ་དང་ལྷ་མོའི་ཚོགས་པ་མང་པོ་མེད་པ་དེས་དེ་དཀའ་ལས་ཁག་པོ་ཡིན་པ་ཤེས་ཐུབ། དེ་མིན་དབུས་བོད་མིའི་ཟློས་གར་གྱི་འགོ་ཁྲིད་འོག་བོད་ཀྱི་ལྷ་གཞུང་ཚོགས་པའི་ནང་ལ་ཐོ་བཀོད་ཀྱི་སློབ་ཕྲུག་ལྷ་གཞུང་ཚོགས་པ་ཞིག་ཀྱང་དངོས་སུ་དབུ་ཚུགས་པར་ལམ་ལྷོངས་གང་ལེགས་ཡོང་བ་དང། དེའི་ལེགས་ཆ་རྣམས་སློབ་ཕྲུག་བརྒྱུད་ནས་བོད་པའི་ལྷ་གཞུང་འཁྲབ་སྲོལ་འདི་འཛམ་གླིང་ས་ཕྱོགས་ཀུན་ལ་ཁྱབ་པའི་རེ་བ་དང་སྨོན་ལམ་རྒྱ་ཆེ་ཞུ། དེ་རིང་ཧི་མ་ལ་ཡའི་རི་བརྒྱུད་ནས་ཡིན་པ་ང་རང་ཚོའི་སློབ་གྲྭའི་སློབ་ཕྲུག་ཁག་ཅིག་གདན་ཞུའི་ཐོག་ལྷ་གཞུང་གི་སྐོར་ལ་བཀའ་མོལ་ལྷུག་པོ་ཞུ་ཡས་ཡིན་པས། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང་ལ་རྣམ་པ་ལྷན་རྒྱས་སོ་སོའི་ཡིག་ཚད་ཀྱི་དུས་ཚོད་བཀྲེན་པོ་འདིའི་སྟེང་ལ་ཨ་ནི་དུས་ཚོད་བཏོན་བྱས་ནས་རླུང་འཕྲིན་གྱི་ཨ་ནི་ལས་འཆར་འདི་གལ་ཆེན་པོ་བརྩིས་བྱས་དེ་རིང་འདིར་ཕེབས་པ་ལ་རྣམ་པ་ལྷན་རྒྱས་བཞི་ཆ་ལ་ངས། གཟིགས་མོ་བ་ཚང་མའི་ཚབ་ཞུས་བྱས་ནས་ཨ་ནི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི། ཐོག་མ་དེ་ལ་ཨ་ནི་རྣམ་པ་ཚོ་སོ་སོའི་གི་ངོ་སྤྲོད་རེ་གནང་གི། ཐོག་མ་དེ་ལ་ཨ་ནི་རྣམ་པ་ལྷན་རྒྱས་ཚང་མ་ལ་བཀྲ་ཤིས་བདེ་ལེགས། བུ་ངའི་མིང་ལ་ཚེ་རིང་མགོན་པོ་ཞུ་གི། བུ་ང་ས་ཐག་རིང་པོ་མོན་ཡུལ་རྟ་དབང་ནས་ཨ་ནི། བོད་ཁྱིམ་སློབ་གྲྭ་ལ་སློབ་སྦྱོང་བྱེད་པར་ཡོང་བ་ཡིན། ནི་ད་ལྟ་ཡིན་ན་གཅིག་ང་རྡ་སྟེང་བོད་ཁྱིམ་ལ་འཛིན་གྲྭ་བཅུ་གཉིས་ཐོག་ལ་ནི་སློབ་སྦྱོང་བྱས་དང་བྱེད་བཞིན་པ་ཡིན། གཟིགས་མོ་བ་ཚང་མ་ལ་བཀྲ་ཤིས་བདེ་ལེགས་ནི་བུ་ངའི་མིང་ལ་ནི་བློ་བཟང་བཀྲ་ཤིས་ཞུ་གི་ཡོད། ནི་ང་རང་ནི་མོན་ཡུལ་རྟ་དབང་ནས་ནི་ཁོ་རང་འདྲ་གཅིག་པ་ཡིན། ནི་ང་རང་ཆགས་ཆགས་ནས་ནི་རྡ་སྟེང་བོད་ཁྱིམ་ནང་ནི་འཛིན་གྲྭ་བཅུ་གཉིས་ནང་ནི་སློབ་སྦྱོང་བྱས་དང་བྱེད་བཞིན་པ་ཡིན། ཐོག་མ་དེ་ལ།

མདོར་ཙམ་གྱིས་བཤད་པ་ཡིན་ན་བུ་ང་རང་མིང་ལ་པ་སངས་ཤེས་རབ་ཞུ་གི་ཡོད། ང་རང་འདི་བོད་འདི་བོད་ཡུལ་ཡིན། ད་ལྟའི་ཆ་ལ་ང་རྡ་སྟེང་བོད་ཁྱིམ་ནང་ལོགས་ལ་སློབ་སྦྱོང་བྱས་དང་བྱེད་བཞིན་པ་ཡིན། དེ་སྔའི་སློབ་གྲྭ་དུ་ཞུ་བ་ཡིན་ན་ང་རང་གི་སློབ་གྲྭ་འདི་ཅོན་ཏ་ར་བོད་ཁྱིམ་ར་འདི་ནས་ཉིས་སྟོང་བཅོ་གསུམ་ལ་ང་ཅོན་ཏ་ར་བོད་ཁྱིམ་ལ་འབྱོར་བྱས་འདི་ནས་རིམ་བཞིན་སློབ་གྲྭ་སློབ་སྦྱོང་བྱེད་ཆེད་འཛིན་གྲྭ་བཅུ་པ་ཐོན་རྗེས་ད་ལྟའི་ཆ་ལ་ད་ཐེངས་བོད་ཁྱིམ་འཛིན་གྲྭ་བཅུ་གཉིས་ནང་སློབ་སྦྱོང་བྱེད་བཞིན་ཡོད། པ་སངས་ཤེས་རབ་ལགས་ཅིག་འདི་ར་ལ་སླེབས་པའི་སླེབས་དུས་ཙམ་ནས་ཅིག་འདི་ར་བོད་ཁྱིམ་འདི་ལ་ཁྱེད་རང་གིས་ཅིག་བོད་ཁྱིམ་འདི་ར་སེམས་ཆགས་ཡས་འདྲ་པོ་དང་དེ་འདྲའི་ཅིག་ཁྱེད་རང་ག་རེ་ཚོར་སོང།

པ་ལགས་ཡང་ནེ་པ་ལི་སྐད་ཆ་བཤད་མཁན་ཡང་དེ་དུས་སྐབས་སུ་ལ་ད་ཆུང་ཆུང་ཡོད་དུས་སྐབས་སུ་ལ་བོད་སྐད་ཡག་པོ་ཤེས་མེད་དུས་ཡང་ད་པ་ལགས་དང་ཨ་མ་ལགས་ཡང་ད་རྒྱབ་སྐྱོར་ཡག་པོ་གནང་ཡས་དང་ད་ཆུང་དུས་སྐབས་སུ་ལ་ད་ཕར་ཚུར་ནང་མི་མཉམ་དུ་འབྲེལ་བ་བྱེད་དུས་ཡང་ད་པ་ལགས་ཨ་མ་ཡི་སྔོན་དུ་ཆང་བུ་ཐོགས་ནས་ད་ཁ་པར་བཏང་ཡས་དང་ད་ནང་མི་མཉམ་དུ་སྐད་ཆ་བཤད་ཡིན་ད་ཚང་མ་ལ་འབྲེལ་བ་ཡག་པོ་བྱུང་སོང་ར་ར། ལ་བཟང་ནི་པ་སངས་ཤེས་རབ་ལགས། དགེ་འདུན་ཚེ་རིང་ལགས་བློ་བཟང་བཀྲ་ཤིས་ལགས། ཚེ་རིང་མགོན་པོ་ལགས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་ལེ་ཚན་ནང་དུ་ཕེབས་པ་དང་ཁྱེད་རང་ཚོ་ད་ལོ། ད་འཛིན་གྲྭ་བཅུ་གཉིས་ཀྱི་རྒྱལ་ཡོངས་ཡིག་ཚད། འདི་བར་ད། ཅིག་བཏང་ཡས་ཀྱི་དེ་འདྲའི་གི་དུས་ཚོད་དེ་ལ། རླུང་འཕྲིན་གྱི་གསན་པ་པོ་ཚང་མའི་ཚབ་ཞུས་བྱས་རྣམ་པ་ཚང་མ་ལ་ཡིག་ཚད་ལམ་ལྷོང་ཡོང་བའི་སྨོན་ལམ་ཞུ་གི་ཡིན། བར་མཚམས་འདིར་ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་རེད། བཀའ་སློབ་འདི་བཞིན་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ཟླ་གསུམ་པའི་ཚེས་བཅུ་བཞི་ཉིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྒྲོལ་དཀར་ཚེ་དབང་གནང་སྐབས་བོད་ནས་གསར་འབྱོར་ཚོར་དམིགས་བསལ་བསྩལ་བ་ཞིག་རེད་འདུག་པས་དེ་རིང་བུ་མོ་བསྟན་འཛིན་གཡུ་མཚོ་ལགས་ཀྱིས་བཀའ་སློབ་སྙིང་གི་ནོར་བུའི་དེབ་ཕྲེང་གཉིས་པའི་བཀའ་སློབ་བརྒྱ་དང་བཅུ་དྲུག་པ་དེ།

བོད་པའི་མིང་གཞིའི་ཐོག་ནས་ཞབས་འདྲེན་ཞུས་ན་ཡག་པོ་རྩ་བ་ནས་མེད། བོད་པ་ཞབས་འདྲེན་ཞུ་མཁན་རེ་གཉིས་མཐོང་དུས་ཤིན་ཏུ་ཐབས་སྡུག་བསམ་སྟེ་སེམས་སྐྱོ་གི་འདུག་ཞབས་འདྲེན་ཞུ་མི་རུང། ཁྱེད་རང་ཚོ་ས་ཆ་གང་དུ་སྡོད་ཀྱི་ཡོད་ཀྱང་བོད་སྤྱི་པའི་དོན་དག་ལ་བསམ་སྟེ་མི་ཡ་རབས་དང་མི་བཟང་པོ་མི་སྤུས་དག་པོ་ཞིག་བཅས་བྱེད་དགོས་པ་ལས།

ང་རང་ཆ་བཞག་ན་ད། མོན་རྟ་དབང་ནང་ལ་ནི་ཆུང་དུས་ནས་དེ་གར་ལ། ཨ་ཅེ་ལྷ་མོ་ལ་ནི་ཅིག་མཐོང་ཟེར་བ་དངོས་གནས། མང་པོ་འཁྲབ་དགོས་དང་མང་བྱས་ད་ལོ་གསར་ལ་འཁྲབ་དགོས། ལོ་གསར་ལ་འཁྲབ་ནི་མི། ཡུལ་མི་འདི་ཚོ་ནི་གོ་བ་ས་ལ་སྐྱེལ་བཏང། ཡང་ཕར་ལ་འཁྲབ་ཡང་ལོ་ག་ལ་འཁྲབ་འཁྲབ་བྱས་ནས། དེས་དབྱིངས་འགྲོ་ཞིག་སླེབས་ཟེར་བ། ཨ་ནི། བོད་བོད་ཅེས་ནི་ག་རེ་ད། ལྷ་ཆུང་དེ་ཐེངས་མ་དང་པོ་ནི་ཉིས་སྟོང་བཅུ་དྲུག་སྐབས་སུ་དེ་ཅོན་ཏ་ར་ལ་སླེབས་ཙམ་པ་མཐོང་སོང་ར། ཨ་ནི་དེ་ནས་མར་དེ་དབྱིངས་འགྲོ་ཞིག་སླེབས་སོང་ལེ། ད་ཁྱེད་རང་ཚོ་ཕ་གིའི་མོན་རྟ་དབང་རང་ལ་ད་དེ་ཨ་ཅེ་ལྷ་མོ་ལ་འདི་འདྲའི་གི་འཁྲབ་སྲོལ་དེ་ནང་ལོགས་ལ་ཨ་ནི་ཅིག་གཞུང་འདྲ་པོ་ཡང་སྒྲུང་འདྲ་པོ་ལོ་རྒྱུས་བཅོས་ར་དེ་ག་རེ་སྐོར་ལ་དེ་བྱེད་དགོས་ན། གཞུང་འདྲ་པོ་འདི་རེ་ཞིག་ད། ཆོས་ཀྱི་ནོར་བཟང་སྐོར་ལ། ཆོས་ཀྱི་ནོར་བཟང། ཆོས་ཀྱི་ནོར་བཟང་བ་ན་ནི་ཨེ་འགྲོ་ཀོ་སི་ཏཱ་ཉི། རེད་རེད་རེད། ཕལ་ཆེར་དེ་རེད་ཡིན་ས་རེད་ཕལ་ཆེར། ཡ་ཡ་ཡ། ཨིན་ཆོས་ཀྱི་ནོར་བཟང་སྐོར་ལ་ཨིན་ཕ་གི་འཁྲབ་དུས་ཚོད་ནས་དེ་ད་ང་རང་ཚོ་གི་ཅིག་དེའི་ལ་འཁྲབ་སྲོལ་ཡོད་པ་ནང་བཞིན་ཨིན་དེའི་བར་དུ་ལ་དེ་འཁྲབ་འཁྲབ་མཁན་ད་ཅིག་ཕ་གི་དངོས་གནས་གཞུང་དངོས་གཞི་འཁྲབ་མཁན་གྱི་ད་དེ་བོ་དེ་འདྲ་ཞིག་ནི་ཡོད་ར་ཨིན་ཁྱེད་ཚོ་གི་ཕ་གི་ཨ་ཅེ་ལྷ་མོ་ལ་ཨེ་འཁྲབ་དུས་ཚོད་ནས་དེའི་ལས་ཡང་དེ་འདྲ་གི་བེད་གང་ཚ་ཚོགས་པ་ནང་ཞིག་དེ་འདྲ་ཡོད་ན།

ཡིན་ནའི་གཟུགས་ཀྱི་ཉི་མ་དང་སྣང་ས་འོད་འབུམ་གཉིས་ཏེ། ཚང་མ་ནང་ལོགས་གཅིག་ཡོད་རོ། དོར་བསྡུས་རོ་ཚང་མ་གཅིག་པ་འདྲ་བོ་རེད་ཤག་ཡོ། ནང་ལོགས་གཅིག་ཟླ་དཀར་དམིགས་བརྩོན་དང་གཞུང་དང་གྲོགས་འགྲོ་རོ་རེ་བྱ། ད་ཐེངས་བོད་ཁྱིམ་ལ་སླེབས་རྗེས་ནི་ང་གོས་ནི་སྐྱར་ཡང་ནི་སྣང་ས་འོད་འབུམ་སྐྱར་ཡང་འཁྲབ་ཡས་ཀྱི་གོ་སྐབས་སྐྱར་ཡང་གཅིག་བྱུང་སོང་ལགས། རེད་རེད། དགེ་འདུན་ཚེ་རིང་ལགས་ཀྱིས་ང་རང་འདྲ་བོ་ཡིན་ན་ད་དེ་ལ་ཅོན་ཏ་ར་ཅོན་ཏ་ར་བོད་ཁྱིམ་སློབ་གྲྭ་ལ་ཉིས་སྟོང་བཅུ་དྲུག་ལ་ཕར་སླེབས་པ་ཡིན་ར་ཨ་ན་དེ་དུས་ང་དེའི་སྔོན་ལ་ཡང་ང་ལྷ་མོ་སྐོར་བྱེད་ར་ཨེ་ན་གོ་ཐོས་མྱོང་མེད་ར་ཨ་ན་ཕར་སླེབས་ར་ཨ་ན་ལྷ་མོ་འདྲ་བོ་ཨ་ན་ཁོང་ཚོ་འཁྲབ་སྐྱོར་རོ་ལྷ་མོ་ཚོགས་པ་འདྲ་འདུག་ར་ཨ་ན་ལྷ་མོ་ཚོགས་པ་ནང་འགྲོ་འཁྲབ་ཨ་ན་མཐོང་ཨ་ན་བྱུང་ན་ང་རང་ལྷ་མོ་ནང་འཛུལ་ཞུགས་འདྲ་བོ་བྱས་ཡིན་ར་ཨ་ན་དང་ཤོས།

དེ་ནས་ད་ཐེངས་བོད་ཁྱིམ་ད་ཐེངས་ད་ཐེངས་བོད་ཁྱིམ་སླེབས་རྗེས་ཡ་ནི་ང་སྣང་ས་འོད་འབུམ་འཁྲབ་ཡས་དེ་དེ་གོ་སྐབས་རག་སོང་ཡ། དེ་དུས་སུ་ང་དོན་བྱ་དེ་དཔོན་གྲགས་ཆེན་གྱི་དོན་བྱ་ཞིག་ལ་གོ་སྐབས་བཟང་པོ་ཞིག་ཐོབ་སོང་ལགས། མཚམས་འདིར་བསྟན་འཛིན་ཡར་འཕེལ་ལགས་ཀྱིས་བཏང་གནང་པའི་རྣམ་ཐར་འདི་ཐུགས་དགྱེས་གསན་ཡོང་བ་ཞུ།

ཅོན་ཏ་ར་ལ་ཕ་གི་ལ་སློབ་ཁྲིད་བྱེད་པའི་གནས་སྐབས་དང། ད་ཐེངས་ལ་ཨ་ནེ་ཨ་མདའ་སློབ་ཁྲིད་ཟིན་ན་གཉིས་ཀྱི་ལྷ་གཞུང་སློབ་ཁྲིད་དང་ལྷ་གཞུང་སློབ་ཁྲིད་བྱེད་པ་དང་ད་ཐེངས་ལ་ལྷ་གཞུང་སློབ་ཁྲིད་བྱེད་རྒྱུ་གཉིས་ལ། ཁྱེད་རང་ཚོ་གི་སེམས་པ་ལ་ཨོ་ད་ལྟའི་གནད་འགག་ཆེན་པོ་འདི་འདྲའི་ཅིག་ངས། ཉམས་མྱོང་གསར་པ་བསགས་སོང་ལ་ཡ་འདི་འདྲའི་གི་ཅིག་སྐོར་ལ་གསུང་ཡས་ཡོད་ན།

འཁྲབ་པ་དྲུག་ཏུ་ཡོད། དང་དང་ཤོས་དེ་བུབ་ཐུང་ཐུང་ངེ་རུ་ཕྱིན་ལ། ཕྱིས་སུ་ནི། དེང་ཕྱིན་ནང་ལ་གཙོ་བོ Character དོན་ལ་དོན་ཆ། ཡིན་ན་ཡང་ད་ཐོག་མ་དང་ཤོས་ང་ལ་ཡོད། བསོད་ནམས་ཡར་འགྲོ་ལས་ཅིག་རག་སོང། འོ་དེ་གཟུགས་ཀྱི་ཉི་མ་ནང་ལོགས་ལ་ཕྱོགས་གླང་གཉིས། བློན་པོ་ཡོད་ནི་མེད་ནི་ཅིག་རེད་ད། ང་ཚོ་སྣང་ས་འོད་འབུམ་ནང་བསོད་ནམས་དཔལ་སྐྱེས་ལ་ཡོད་དོ། དེ་ནང་བཞིན་གཅིག་པ་ཞིག་ཡང་ད་གཟུགས་ཀྱི་ཉི་མ་ནང་ལ་ཡོད། བསོད་ནམས་ཡར་འགྲོ་ལས་ཅིག་འདུག་ཡ། བསོད་ནམས།

ད་ཐེངས་བོད་ཁྱིམ་ནང་ལོགས་ལ་ནི་ཨ་མདའི་ཚོགས་པ་ནང་འཛུལ་བྱས་ནས་ཉམས་མྱོང་གཉིས་བར་དུ་ལ་ཁྱད་པར་འདྲ་ཞིག་ཅིག་ཚོར་བ་ཡོད་ན། ཉམས་མྱོང་འདྲ་བོ་གཉིས་ཀ་ལ་ཉམས་མྱོང་དཔེ་ཡག་པོ་བསགས་སོང་ར་གཉིས་ཀ་ལ་གཞུང་འཁྲབ་བྱེད། ཅོན་ཏ་ར་ལ་ཐེངས་མ་དང་པོ་འཁྲབ་ཙམ་པ་ལ་ནི་ད་གང་ཤོད་ད་ཞེད་སྣང་འདྲ་བོ་བྱེད་ཟེར་ད་ཐེངས་མ་དང་པོ་དང་པོ་ར།

སྣང་ས་འོད་འབུམ་གྱིས་དེ་ཡང་ཁྱེད་རང་ཚོ་ཕ་གི་ཨ་ཅེ། ཨ་ཅེ་ལྷ་མོ་ལ་འོ་ར་ཨ་ཅེ་ལྷ་མོ་དེ་འཁྲབ་སྟངས་ནང་ལོགས་ལ་ཨེ་འདི་འདྲས་འཁྲབ་བྱས་ནས་ཨེ་ཕ་གི་ལ་ཡང་ཅིག་ལྷ་མོ་ཚོགས་པ་དེ་འདྲས་ཅིག་ལ་འཛུལ་ཞུགས་བྱས་ཨེ་ད་དེ་འདྲས་ཀྱི་ཁྱེད་ཚོ་ལ་བསམ་བློ་ཡོད་ན་མེད་ན། ད་ཡོད། ད་ང་ཚོ་གསུམ་འགྲོ་རྒྱུ་ཡིན་ན་ཡོད་ད་དང་པོ་ནས་ར་ཨེ་ཁོ་རང་གཉིས་འགྲོ་རྒྱུ་ཡིན་ན་གཞས་ལ་དཔེ་མ་གཟིགས་པ་ཁོ་ཡོད་ཟེར་ག་གན་དེ་ཚིག་ད་སློབ་གསང་འགྲེལ་བཤད་ལ་ཁོ་རང་གཉིས་ད་ཁོ་རང་གཉིས་འགྲོ་རྒྱུ་ཡིན་ན་གཞས་ལ་དཔེ་མ་གཟིགས་ཁོ་ཡོད་རོགས། ད་ཁོ་རང་གཉིས་མིག་ལོག་ཅིག་ཧ་རོ་ཅིག་རེད་འདུག་ཟེར་ན་ཡང་ད་ཁོ་རང་གཉིས་ད་ད་ད་འདི་ལ་ད་རྡ་སྟེང་བོད་ཁྱིམ་ནང་སླེབས་རྗེས་ནི་ལྷ་མོ་དང་འདི་འདི་ཚང་མ་སྦྱངས་ཡོད་རེད་རྣམ་ཐར་ད་ཚང་མ་ཤེས་ཀྱི་རེད་ད་མ་འོངས་པ་ཁོ་རང་གཉིས་ད་བསམ་བློ་ག་རེ་ཅིག་ཁྱེར་འདུག་ལབ་ན་ཡང་ད་མ་འོངས་པ་རྟ་དབང་ལ་ཕྱིན་རྗེས་ད་ང་རང་ཚོ་བོད་པའི་གི་ད་ཚོགས་པ TIPA ཡོད་ནང་བཞིན་ང་ཚོ་རྟ་དབང་ལ་ཨ་ནི་མིར་བ་ལ་ཚོགས་པ་ཞིག་ཡོད་རེད་བ་ལྷ་མོ་གི་ཚོགས་པ་ཞིག་ཡོད་རེད་ད་ད་ཁོ་རང་གཉིས་ད་བསམ་བློ་ག་རེ་ཅིག་འོ་དེར་ཚོགས་པ་འདི་ནང་འཛུལ་རྗེས་ད་ཁོ་རང་གཉིས་ནི་ད་ད་ནམ་རྒྱུན་ནང་ང་རང་ཚོ་ལྷ་མོ་ཚང་མ་བོད་པའི་གི་སྐད་ཐོག་ལ་ཡོད་རེད་བ་ད་བོད་པའི་གི་སྐད་ཐོག་ལ་ཡོད་དེ་འདི་ཚང་མ་ད་ད་ཚང་མ་ད་རྣམ་ཐར་ད་འདི་ཚང་མ་ད་བསྒྱུར་ཐུབ་ཀྱི་ཡོད་མ་རེད་ན་ད་ང་རང་ཚོ་ནམ་ཞར་རྒྱུན་དུ་ནི་སྐད་ཆ་དེ་བཤད་བཞིན་འདུག་ད་རྒྱལ་པོ་དང་བློན་པོ་གི་བར་དུ་སྐད་ཆ་བཤད་བཞིན་འདུག་འོ་ཚང་མ་ཁོ་རང་གཉིས་ཀྱིས་ད་ད་རྟ་དབང་ནང་ལ་བསྒྱུར་རྗེས་ཨ་ནི་དེ་འདྲས་ཀྱི་ཨ་ནི་འཁྲབ་འདོད་ཀྱི་བསམ་བློ་དེ་ནི་བཏང་བཞག་ལས། མཚམས་འདི་ལ་བསྟན་འཛིན་བུ་ཁྲི་ལགས་ཀྱིས་བཏང་གནང་པའི་རྣམ་ཐར་འདི

ཡང་ཡང་ཨ་ནི་ད་ང་འདྲ་རྣམ་པ་ཚོ་སོ་སོ་གྱིས་ཅིག་ཨ་འདྲ་དཔེར་ན་དེ་ང་ཚོ་གི་དགེ་འདུན་ཚེ་རིང་ལགས་ཀྱིས་ཨ་ནི་ཁ་སང་ཕ་གི་ལ་ཅིག་སོ་སོ་གྱི་འཁྲབ་སྟོན་གྱི་དོན་བྱ་དེ་ག་རེ་ཡིན་མེད་ཨ་ནི་དེའི་ཅིག་ཁྱེད་རང་གིས་ཅིག་འཁྲབ་པའི་སྐབས་དུ་ལ་ཨ་ནི་སོ་སོ་ཅིག་ཡིད་ལ་འཚམས་པ་ཅིག་བྱུང་ཡོད་ན་མེད་ན་འདི་སྐོར་ལ་ཅིག་གསུང་གི། ཨོ་ད། ང་རང་ད་ནས་དེ་རྡ་སྟེང་བོད་ཁྱིམ་ནང་ལ་དེ་ལྷ་མོ་ཚོགས་ཆེན་ནང་ལ་ཚུད་ནས་ཨ་ནེ། role དེ་ཨ་ནེ། དོན་བྱ་དེ་ག་རེ་རག་སོང་ལབ་ན་ཨ་ནེ། དེ་རྩིས་པ་དང་ཨ་ནེ་སྟོབས་ལྡན་རག་སོང་ར་སྟོབས་ལྡན་ལབ་ན་ད་ནང་ང་རང་ཚོ་རོ་རྒྱ་རོ་རྒྱ་གཉིས་དེ་ར་ཡོད་ར། ཨེ་ར་ནས་དེའི་ར་ནས་ཨ་ནེ། ཨོ་ནེ་ང་རང་དཔེ་དགའ་བོ་བྱུང་སོང་ར། དེ་སྔོན་ལ་ཨེ་ནེ role དེ་རྩིས་པ་དང་སྟོབས་ལྡན་ཡོད་ཨེ་ནེ role རག་མྱོང་མེད་ད་ར། ཨ་ནེ་ད་ལོ་དེ་ར་ཨེ་ནེ role གོ་སྐབས་སྤྲོ་རྒྱུ་ར་ར་དཔེ་དགའ་བོ་བྱུང་སོང་ར།

བློན་པོ་ཡོད་ནི་མེད་ནི་ཆེ། ཀྱི་མ་ལ་དཔོན་པོ་དག་འདི་པོ་རུ་དེ་ལ་ཨ། ཚང་མ་གང་ལྟར་ཁེ་ཕན་སྟོན་ངེས་དེ་རོ། དེ་ཚོ་ཅིག་ཤེས་པའི་ཐོག་ནས་ཅིག་ཕ་གི་འཁྲབ་དུས་ཚོ་ནས་ད་ཡིན་བསམ་པ་བྱས་ནས་ནི་གང་བྱུང་མ་བྱུང་འཁྲབ་ཡ་ཡོང་དགོས་རོ། ལྷ་གཞུང་ལ་ཡི་དེ་ལ་དངོས་གནས་ཁོ་ར། བྱས་ཙང། ད་ཉིད་ཀྱི་ད་ད་རིང། ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་འདི་གི་སྟེང་ནས་ཨ་ནི་ཁྱེད་ཚོ་ད་ད་རིང་དུས་ཚོད་ཅིག་བཏོན་བྱས་དེ་དེ་འདྲ་ཞིག་ནས་ཡོང་བ་ལ་ཨ་ནི་ཉེས།

བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་ཐེངས་འདིའི་རླུང་འཕྲིན་ལེ་ཚན་འདི་གར་མཚམས་འཇོག་ཞུ་རྒྱུ་ཡིན་པས་ཐུགས་སྣང་གནང་བར་སྙིང་དབུས་ནས་ཐུགས་རྗེ་ཆེ་ཞུ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན། གསན་པར་ཐུགས་རྗེ་ཆེ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན། འདི FM དགུ་བཅུ་ཚེག་བཞི་ཐོག་ཟླ་རེ་ལ་དུས་གཉིས་རེ་གཟའ་མཇུག་སོ་སོར་རྒྱང་སྲིང་ཞུ་དང་ཞུ་བཞིན་ཡོད། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་ཡག་ཐུགས་མ་བསྙེལ་བ་གནང་རོགས།